དེ་ཡང་ཟླ་འདིའི་ཚེས་བཅུ་གསུམ་ཉིན་བོད་མིའི་མགོན་སྐྱབས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཧྥིན་ལན་གྱི་འོས་བསྡུ་ཆེན་མོའི་ཁྲོད་སྐུ་ཞབས་ཨེ་ལེག་ཟན་དྲར་མཆོག་ལ་རྒྱལ་ཁ་ཐོབ་པར་འཚམས་འདྲིའི་གསུང་འཕྲིན་ཞིག་བསྩལ་གནང་ཡོད་པ་རེད་འདུག་འཚམས་འཕྲིན་ནང་མགོན་པོ་མཆོག་གིས་འདས་པའི་ནང་ངོས་རང་སྐུ་ཉིད་ཀྱི་མཛེས་སྡུག་ལྡན་པའི་རྒྱལ་ཁབ་ཏུ་ཐེངས་འགའ་ཤས་བསྐྱོད་རྒྱུའི་གོ་སྐབས་བྱུང། སྐབས་དེར་ཧྥིན་ལན་གྱི་མི་མང་ནས་ངོས་ཀྱི་ཆོས་ལུགས་མཐུན་འབྲེལ་དང་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས། བྱམས་སྙིང་རྗེ་གོང་འཕེལ་གཏོང་རྒྱུའི་སྐོར་བཤད་པ་རྣམས་ལ་དོ་སྣང་ཆེན་པོ་གནང་བར་ངོས་ཀྱིས་རྗེས་སུ་ཡི་རང་ཞུ་བཞིན་ཡོད། ད་ལྟ་འཛམ་གླིང་གི་ཡུལ་གྲུ་འདྲ་མིན་དུ་མི་མང་པོ་ཞིག་དྲག་སྤྱོད་འོག་སྡུག་བསྔལ་མྱོང་བཞིན་ཡོད་པ་ནི་ཡིད་སྐྱོ་དགོས་པ་ཞིག་ཡིན་པ་དང་ངོས་རང་དྲག་སྤྱོད་དང་མཚོན་ཆ་མེད་པའི་འཛམ་གླིང་ཞིག་བསྐྲུན་པར་ཡིད་ཆེས་བྱེད་ཀྱི་ཡོད་པས་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་གྲོས་མོལ་དང་ཕྱི་འབྲེལ་གྱི་ཐབས་ལམ་བརྒྱུད་ནས་རྩོད་རྙོག་རྣམས་སེལ་ཐབས་ལ་མཉམ་རུབ་བྱས་ཏེ་སྔར་ལས་ལྷག་པའི་ཞི་བདེ་དང་སྙིང་རྗེ་ཅན་གྱི་འཛམ་གླིང་ཞིག་བསྐྲུན་པའི་ངོས་ནས་རེ་བ་བྱེད་ཀྱི་ཡོད། མཐར་མགོན་པོ་མཆོག་གིས་སྐུ་ཉིད་ཀྱིས་ཧྥིན་ལན་གྱི་མི་མང་གི་རེ་འདོད་དང་དཀའ་ངལ་རྣམས་ལ་གདོང་ལེན་གནང་ཐུབ་པའི་ཐུགས་སྨོན་མཛད་ཡོད་ཅེས་གསུངས་གནང་ཡོད་པ་རེད་འདུག།
ཡང་ཨུ་རུ་སུའི་སྲིད་འཛིན་པུ་ཏིན་ནས་ཨུ་རུ་སུར་སྐུ་ཞབས Donald Trump ལས་སྐུ་ཞབས Joe Biden མཆོག་ལ་རྒྱལ་ཁ་སོན་པ་ཡིན་ན་ཁེ་ཕན་ཆེ་བ་ཡོད་པ་གསུངས་ཡོད་པའི་སྐོར་ཟེར་བ་ན། ཁེ་ས་རེས་གཟའ་ལྷག་པའི་ཉིན་ཨུ་རུ་སུའི་སྲིད་འཛིན་པུ་ཏིན་ནས་གསར་འགོད་པར་ད་ལྟ་ཨ་རིའི་ནང་རྒྱལ་ཁབ་ཀྱི་སྲིད་འཛིན་གྱི་འོས་མིའི་བགྲོ་གླེང་འགྲོ་བཞིན་པའི་སྐབས་དེར་ཨུ་རུ་སུ་ལ་སྐུ་ཞབས Donald Trump ལས་སྐུ་ཞབས Joe Biden ལ་རྒྱལ་ཁ་སོན་ན་ཁེ་ཕན་ཆེ་བ་ཡོད་པའི་སྐོར་བཤད་ཡོད་པ་དེས་གསར་འགྱུར་བརྒྱུད་ལམ་ཁག་ནས་དོ་སྣང་ཆེན་པོ་ཞིག་བྱས་ཡོད་པ་རེད་འདུག་པུ་ཏིན་ནས་སྐུ་ཞབས Joe Biden ལགས་ནི་ཆབ་སྲིད་ཀྱི་ཐད་ལ་ལོ་མང་གི་ཉམས་མྱོང་ཅན་ཞིག་ཡིན་པ་མ་ཟད་ང་ཚོས་ཁོང་གི་ཐད་ལ་ཚོད་དཔག་ཡང་བརྒྱབ་ཐུབ་ཀྱི་རེད་ཅེས་དང། ཡིན་ན་ཡང་ཨ་མི་རི་ཀའི་མི་མང་གིས་བསྐོས་པའི་དབུ་ཁྲིད་སུ་འདྲ་ཞིག་ཡིན་ན་ཡང་དེར་ང་ཚོའི་ངོས་ནས་མཉམ་ལས་བྱ་རྒྱུ་ཡིན་པ་གསུངས་གནང་འདུག་ད་དུང་ད་ལྟ་ཨུ་རུ་སུ་དང་ཡུཀ་རེན་གཉིས་ཀྱི་བར་དམག་འཐབ་འགྲོ་བཞིན་པའི་སྐོར་གླེང་བར་ཁོང་ནས་ད་ལྟའི་ཨ་རིའི་སྲིད་དབང་ནས་ལས་ཀ་ཡག་པོ་ཞིག་ལས་ཀྱི་མེད་པ་དང་ཆབ་སྲིད་ཀྱི་ནོར་འཁྲུལ་ཆེན་པོ་ཞིག་བཟོ་དང་བཟོ་མུས་ཡིན་པ་བཤད་འདུག། གལ་ཏེ་དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བ་གསུམ་པའི་ནང Istanbul ལ་བཞག་པའི་མོས་མཐུན་ལ་གུས་བརྩི་ཞུས་པ་ཡིན་ན་དམག་དེ་བཞིན་ལོ་གཅིག་དང་ཕྱེད་ཀའི་གོང་དུ་མཇུག་སྒྲིལ་རྒྱུ་ཡིན་པ་ཡང་བཤད་འདུག་ཡིན་ན་ཡང་མོས་མཐུན་གང་འདྲ་ཞིག་ཡིན་མིན་སྐོར་གང་ཡང་གསུངས་མེད་པ་རེད་འདུག་དེ་དང་ཕྱོགས་མཚུངས་ཁོང་ནས་ཡུཀ་རེན་ལ་དམག་སྔ་ས་ནས་བརྒྱབ་དགོས་པ་དང་ནུབ་ཕྱོགས་རྒྱལ་ཁབ་ཚོས་ནེ་ཊོའི་ཚོགས་མི་མང་དུ་གཏོང་རྒྱུ་མིན་པའི་རྫུན་བཤད་པ་ལ་སོགས་པ་ཡང་བཤད་ཡོད་པ་རེད་འདུག་དེ་དང་ཕྱོགས་མཚུངས་ཁེ་ས་སྐུ་ཞབས Donald Trump ལགས་བྱང་དང་ལྷོ་ཀེ་རོ་ལི་ནཱ་གཉིས་ལ་སྲིད་འཛིན་འོས་ཤོག་དང་འབྲེལ་གཏམ་བཤད་ཁག་ཅིག་གི་གནང་བའི་སྐབས་སུ་ད་ལྟའི་སྲིད་འཛིན་པུ་ཏིན་གྱིས་གང་བཤད་པ་རྣམས་ལུང་འདྲེན་གནང་སྟེ་དེ་ནི་ཁོང་རང་ཉིད་ལ་རྒྱལ་ཁ་ཞིག་ཡིན་པ་གསུངས་གནང་འདུག་ཡང་མང་པོས་དེ་ནི་ཁོང་ལ་ཟུར་ཟ་དང་དམའ་འབེབས་ཤིག་ཡིན་པའི་ངོས་འཛིན་བྱེད་ཀྱི་ཡོད་ན་ཡང་དེ་ནི་རྒྱལ་ཁ་ཞིག་རེད་ཅེས་གསུངས་གནང་འདུག། ཡང་བོད་རང་བཙན་འཐབ་རྩོད་པ་སྐུ་ཞབས་ཐུབ་བསྟན་ཆོས་ཉིད་ལགས་ནས་ད་བར་ཉིན་གྲངས་ཉིས་བརྒྱ་བཞི་བཅུ་ལྷག་གི་རང་བཙན་གྱི་ལས་འགུལ་སྤེལ་མུས་ཡིན་པའི་སྐོར་ཟེར་བ་ན།

སྤྱི་ཚོགས་དྲ་ལམ་ཐོག་གནས་ཚུལ་ཐོན་པར་གཞིགས་ན་ཉེ་དུས་བོད་ཁམས་ཕྱོགས་འབྲི་ཆུ་རྒྱུད་ཀྱི་མི་མང་བརྒྱ་ཕྲག་འགའ་ཤས་ཀྱིས་སྡེ་དགེ་རྫོང་དུ་ཡོད་པའི་རྒྱ་ནག་གཞུང་གི་ལས་ཁུངས་མདུན་དུ་འདུ་འཛོམས་ཀྱིས་ཁོང་ཚོ་རྒྱ་ནག་གཞུང་གིས་ཆུ་ཤུགས་གློག་ཁང་ཆེན་པོ་ཞིག་རྒྱག་རྒྱུའི་ཆེད་དུ་གནས་སྤོ་བྱེད་ཀྱི་ཡོད་པ་དེར་ངོ་རྒོལ་སྐད་འབོད་དང་གནས་སྤོས་བྱེད་མི་དགོས་པའི་ཞུ་འབོད་བྱས་ཡོད་པ་རེད་འདུག། ཡང་ཨི་ཟི་རེལ་གྱི་ཕྱོགས་ནས་རཱ་ཧྥ་ནང་དུ་ཧ་མཱ་སི་གཙང་བཟོའི་དམག་བརྒྱབ་རྒྱུའི་འཆར་གཞི་ཡོད་པ་དང་ཀ་ན་ཌ་དང་ཨོས་ཏྲེ་ལི་ཡ་ནིའུ་ཟི་ལན་བཅས་ཀྱི་དབུ་ཁྲིད་ཚོས་ད་ལྟ་གྷ་ཛའི་ནང་དུ་འགྲོ་བཞིན་པའི་དམག་དེ་བཞིན་འཕྲལ་དུ་མཚམས་འཇོག་དགོས་པའི་རེ་འདུན་ཞིག་བཏོན་གནང་ཡོད་པ་རེད་འདུག་རེ་འདུན་གྱི་ཡི་གེ་དེའི་ནང་རྒྱལ་ཁབ་གསུམ་པོའི་སྲིད་བློན་རྣམ་པས་ཨི་ཟི་རེལ་གྱི་ཕྱོགས་ནས་རཱ་ཧྥ་ནང་དུ་མེ་འཕེན་བྱེད་རྒྱུ་ཡིན་པ་དེ་ནི་ཕྱོགས་གང་ཅིའི་ཐད་ནས་གྱོང་གུད་ཆེན་པོ་ཞིག་རག་རྒྱུ་ཡིན་པ་དང་ད་ལྟ་འགྲོ་བཞིན་པའི་དམག་དེ་འཕྲལ་དུ་མཚམས་འཇོག་དགོས་པ་བཀོད་ཡོད་པ་རེད་འདུག།